ཆོས་ཀྱི་ཁྱད་པར་ཟེར་དེ་རེད་བ། ད་ཆོས་ཀྱི་ཁྱད་པར་ནང་ལོགས་ནས། ད་ཤེས་པ་བཅུ་པོ་འདི་ཡི་ནང་ལོགས་ནས། དགེ་སོགས་གསུམ་གྱི་རབ་དབྱེ་བཤད་དུས་སྒང་ལ་ཀུན་རྫོབ་ཤེས་པ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ག་ཡོད་རེད། ད་གཞན་པ་ཚང་མ་དགེ་བ་རེད། དགེ་བ་རེད་དེ་ཕ་རོལ་སེམས་ཤེས་ལ་དོགས་པ་ཡོད་རེད་ཟག་བཅས་ཟག་མེད་གཉིས་ཡོད་རེད་དེ་ཐ་ན་ཟག་མེད་ནི་ད་ལམ་བདེན་རང་རེད་ཟག་བཅས་ཡིན་ན་ཡང་ད་སྒོམ་བྱུང་རེད་དེ་ཡོད་རེད་ལ་རེད་སྒོམ་བྱུང་ཡིན་པ་སོང་ཙང་དེ་ནི་ཁོ་དགེ་བ་རེད་བ། ད་ཕ་རོལ་སེམས་ཤེས་དེ་ལ་སྒོམ་བྱུང་ཡིན་ན། སེམས་ཤེས་དེ་ནི་རྣམ་གསུམ་གང་རྟོག་དང་རིག་སྔགས་ཀྱིས་བྱས་པའང་ལབ་དུས་སྒང་ལ་ལབ་དུས་ད་དེ་སྐྱོན་ཡོད་མ་རེད། སྤྱིར་ད་ཕ་རོལ་སེམས་ཤེས་ལ། དེ་ནས་ལས་ལ་བརྟེན་ནས་སྐྱེས་པ་རིག་སྔགས་ལ་བརྟེན་ནས་སྐྱེས་པ་རྟོག་གེ་བས་རྟོག་གེ་བའི་གཞུང་སྦྱངས་པ་ལ་བརྟེན་ནས་སྐྱེས་པ་ཏིང་ངེ་འཛིན་བསྒོམ་པ་ལ་བརྟེན་ནས་བཞི་ཡོད་པའི་ནང་ནས་ཤེས་པ་བཅུ་ཡི་ནང་ཚན་དུ་གྱུར་པའི་ཕ་རོལ་སེམས་ཤེས་ལབ་ན་ཏིང་ངེ་འཛིན་ལ་བརྟེན་ནས་སྐྱེས་པའི་སྒོམ་བྱུང་གི་ཕ་རོལ་སེམས་ཤེས་དེ་རེད། རོ། འོ་ད་གཞན་པ་གི་དཔེར་ན་སྔགས་ལ་བརྟེན་ནས་སྐྱེས་པའི་ཕ་རོལ་སེམས་ཤེས་དེ་ཚོ་ཤེས་པ་བཅུ་ཡི་ནང་ནས་ཀུན་རྫོབ་ཤེས་པ་ཆགས་འགྲོ་གི་ཡོད་རེད། རོ། དེ་རེད་དེ་རེད་ད་འདི་འགྲོ་ཚར་བ་བྱས། ད་ས་གང་གི་སས་བསྡུས་རེད་ལབ་ན། ཀུན་རྫོབ་ཤེས་པ་དེ་ནི་ས་ཐམས་ཅད་ལ་ཡོད་རེད། ཆོས་ཤེས་ནི་བསམ་གཏན་ས་དྲུག་ལ་མ་གཏོགས་ཡོད་མ་རེད། རྗེས་ཤེས་དེ་ཟག་མེད་ས་དགུ་ལ་ཡོད་རེད། རྗེས་ཤེས་དེ་ཟག་མེད་ས་དགུ་ལ་ཡོད་པ་ནང་བཞིན་ལ་དེ་ནས་ཟད་པ་ཤེས་པ་དང་མི་སྐྱེ་བ་ཤེས་པ་དང་སྡུག་བསྔལ་ཤེས་པ་དེ་ཚོ་ཡང། བདེན་པ་བཞི་ཀ་ཤེས་པ་ཡང་ཟག་མེད་ས་དགུ་ལ་ཡོད་རེད། ཕ་རོལ་སེམས་ཤེས་དེ་བསམ་གཏན་གྱི་དངོས་གཞི། བསམ་གཏན་དང་པོའི་དངོས་གཞི་གཉིས་པའི་དངོས་གཞི་གསུམ་པའི་དངོས་གཞི་བཞི་པའི་དངོས་གཞི་ལ་མ་གཏོགས་ཡོད་མ་རེད་ཟེར་བ་རེད་བ་འོ། ད་དེ་རེད། ད་རྟེན་གང་ལ་ཡོད་པ་འོ་ན་དེ་དག་ཁམས་གང་གི་རྟེན་ཅན་རྟེན་ལ་ཡོད་ཅེ་ན་ལབ་ན་ད་ཁམས་གསུམ་གྱི་རབ་དབྱེ་དེ་རེད་བ། ད་གིན་ས་གང་ལ་བརྟེན་ཚུལ་ད་ད་ཁམས་གང་གི་རྟེན་ཅན་ཁམས་གསུམ་གྱི་རྟེན་ཅན་ལ་ཆོག་ལ་ད་ཁམས་གསུམ་གྱི་རབ་དབྱེ་བྱས། ཕ་རོལ་སེམས་ཤེས་འདི་ནི་འདོད་པ་དང་གཟུགས་ཀྱི་རྟེན་ཅན་ཡིན་གྱི་གཟུགས་མེད་ལ་མི་བརྟེན་ཏེ། བསམ་གཏན་གྱི་དངོས་གཞི་ལ་བརྟེན་པའི་ཕྱིར། ད་ཕ་རོལ་སེམས་ཤེས་དེ། འདོད་པ་དང་གཟུགས་ཀྱི་རྟེན་ལ་མ་གཏོགས་གཟུགས་མེད་ཀྱི་རྟེན་ལ་ཡོད་མ་རེད། ག་ཟེར་ན་ཁོ་བསམ་གཏན་གྱི་དངོས་གཞི་ལ་བརྟེན་ནས་སྐྱེ་དགོས་རེད། བསམ་གཏན་གྱི་དངོས་གཞི་ལ་བརྟེན་ནས་སྐྱེ་གསུངས་ན་བསམ་གཏན་གྱི་དངོས་གཞི་ཡིན་དགོས་རེད་བསམ་གཏན་དངོས་གཞི་ཡིན་ན་གཟུགས། གཟུགས་མེད་ཀྱི་གང་ཟག་གི་རྒྱུད་ལ་བསམ་གཏན་གྱི་སེམས་མེད་པ་ཟེར་དགོས་རེད། ཧ་གོ་སོང་ཨ། འོ་ད། སུ། ས་འཕོས་ཡོད་པ་དང་སྟོང་འགྲོ་གི་ཡོད་པ་ཡིན་ཙང་ཡོད་མ་རེད། ད། ཆོས་ཤེས་ཞེས་བྱ་བ་ནི་འདོད་པའི་རྟེན་ཅན་ཡིན་གྱི། གོང་མ་ལ་མི་བརྟེན་ཏེ་འདོད་པའི་གཉེན་པོར་གྱུར་པའི་ཟག་མེད་ཀྱི་ལམ་ཡིན་པས་ཞེས་ད། ཆོས་ཤེས་དེ་འདོད་པའི་གང་ཟག་གི་རྒྱུད་ལ་ཡོད་རེད། ཁམས་གོང་མའི་གང་ཟག་གི་རྒྱུད་ལ་མེད་དེ་ཁོ་འདོད་པའི་ཉོན་མོངས་ཀྱི་གཉེན་པོ་གྱི་གཉེན་པོར་གྱུར་པའི་ལམ་ཟག་མེད་རེད་བ་ཟེར་བ་ད། ད་ཕ་རོལ་སེམས་ཤེས་དེ་འདོད་པ་དང་གཟུགས་ཀྱི་རྟེན་ལ་ཡོད་ཆོས་ཤེས་དེ་འདོད་པའི་རྟེན་ལ་མ་གཏོགས་གཟུགས་གཟུགས་མེད་ཀྱི་རྟེན་ལ་མེད་ཁོ་འདོད་པའི་ཉོན་མོངས་ཀྱི་གཉེན་པོ་རེད་བ། འདོད་པའི་འདོད་པའི་ཉོན་མོངས་ཀྱི་གཉེན་པོ་ཡིན་ཙང་ད་ཁམས་གོང་མའི་རྟེན་ལ་འདོད་པའི་ཉོན་མོངས་ཀྱི་གཉེན་པོ་བསྒོམ་དགོས་ཀྱི་མེད་བ་ད་འདོད་པའི་ཉོན་མོངས་སྤངས་ནས་མ་གཏོགས་ཁམས་གོང་མ་ལ་སྐྱེ་གི་མ་རེད་བ། དེ་ལས་གཞན་པའི་ཤེས་པ་བརྒྱད་ནི་ཁམས་གསུམ་པའི་རྟེན་བྱེད་ཡིན་ཏེ། རྗེས་ཤེས་ཁམས་གསུམ་གྱི་རྟེན་ཅན་ཡིན་པས། དེ་ལས་གཞན་པའི་ཤེས་པ་ཚང་མ་འདོད་པའི་རྟེན་ལ་ཡོད་རེ་གཟུགས་ཀྱི་རྟེན་ལ་ཡོད་རེ་གཟུགས་མེད་ཀྱི་རྟེན་ལ་ཡོད་རེ་ཟེར་བ། དེ་ལས་གཞན་པའི་ཤེས་པ་བརྒྱད་ནི་ཁམས་གསུམ་པའི་རྟེན་བྱེད་ཡིན་ཏེ་རྗེས་ཤེས་ཁམས་གསུམ་པའི་རྟེན་ཅན་ཡིན་པའི་ཕྱིར། འགྲིག་སོང་ཨ། འོ་དེ་རེད། ད་ཁམས་གསུམ་གྱི་འདྲ་དཔེ་འདི་ཡིན་ད། ད་ཕ་རོལ་སེམས་ཤེས་དེ་ག་བ་ལ་འདུག། འདོད་པ་དང། འདོད་པ་ནི་གཟུགས་ལ་མ་གཏོགས་མེད། ཆོས་ཤེས་འདི། འདོད་པའི་རྟེན་ལ་ཁོ་ན་ཡོད། ད་དེ་ལས་གཞན་པ་ཚང་མ་ཁམས་གསུམ་གྱི་རྟེན་ལ་ཡོད། ཞེས་ཧ་གོ་སོང་ཨ་འོ་ད་དེ་རེད། ད་ཤེས་པ་བཅུ་པོ་དེ་དག་འོ་ན་ཤེས་པ་བཅུ་པོ་དེ་ལ་དྲན་པ་ཉེར་བཞག་དུ་ཡོད་ཞེ་ན། ལབ། ད་ཤེས་པ་བཅུའི་ངོ་བོར་གྱུར་པའི་དྲན་པ་ཉེར་བཞག་ག་ཚོད་ག་ཚོད་ཡོད་རེད་ལུས་དྲན་པ་ཉེས་བཤགས། ཚོར་བ་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་ཆོས་དྲན་པ་ཉེར་བཞག་ཡིན་ཙང་ཤེས་པ་བཅུ་ཡི་ནང་ལ་དྲན་པ་ཉེར་བཞག་ག་རེ་ག་རེ་ཡོད་རེད་ལབ་པ་རེད་ད། འགོག་པ་ཤེས་པ་ནི་འགོག་པ་ཤེས་པའི་བློ་ཆོས་དྲན་པ་ཉེར་བཞག་གཅིག་ཡིན་ལབ་འགོག་པ་ཤེས་པ་དེ་ཆོས་དྲན་པ་ཉེར་བཞག་མ་གཏོགས་གཞན་པ་ལ་ཡོད་མ་རེད་ཟེར་བ་རེད་བ་ཁོ་འགོག་བདེན་རྟོགས་དགོས་རེད་བ་འགོག་པ་ཤེས་པ་ལབ་ན་འགོག་བདེན་རྟོགས་པའི་བློ་རེད་བ། ཕ་རོལ་སེམས་ཤེས་ཕ་རོལ་སེམས་ཤེས་ཀྱི་ཕ་རོལ་སེམས་ཤེས་བློ་ནི་ལུས་མ་གཏོགས་གསུམ་མོ། ལབ་ན་ཕ་རོལ་སེམས་ཤེས་ལ་གཟུགས་རྟོགས་པ་ཁྱོན་ནས་ཡོད་མ་རེད་བ། མེད་ཡིན་ཙང། འོ་ཤེས་ཡིན་ཙང་ཁོ་ལ་ཆོས་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག་ཚོར་བ་དྲན་པ་ཉེར་བཞག་ཡོད་རེད་མ་གཏོགས་ལུས་དྲན་པ་ཉེར་བཞག་ཡོད་མ་རེད། ལྷག་མ་ལ་བཞི་ཡོད་པ་ཡིན་ནོ། ལབ་ན་ཤེས་པ་ཤེས་པ་ཚང་མ་ལ་དྲན་པ་ཉེར་བཞག་བཞི་ག་ཡོད་རེད། ལབ་ད། གསལ་པོ་འདུག་བ། འོ་དེ་རེད་ད་ཡ། ཞེས་པ། དང་པོ་དེ་ཤེས་པ་བཅུ་ཡི་ནང་ནས་དགེ་མི་དགེ་ལུང་མ་བསྟན་གསུམ་ག་རེ་ག་རེ་ཡོད་བྱས། གཉིས་པ་དེ་ཤེས་པ་བཅུ་པོ་དེ་ས་གང་ལ་བརྟེན་མ་བརྟེན་དེ་བྱས། གསུམ་པ་དེ་ཤེས་པ་བཅུ་པོ་དེ་ཁམས་གསུམ་གང་གི་རྟེན་ལ་ཡོད་མེད་དེ་བྱས། བཞི་པ་དེ་ཤེས་པ་བཅུ་པོ་དེ་དྲན་པ་ཉེར་བཞག་བཞི་ཡི་ནང་ནས་ག་རེ་ཡོད་མེད་བྱས། ད་གསལ་པོ་བཟོ་དགོས་ཅིང། ད་འོ་ན་ཤེས་པ། འོ་ད་འོ་ན་ཤེས་པ་གང་གི་ཡུལ་དུ་ཤེས་པ་དུ་འགྱུར་ཞེ་ན་ལབ་ན། ད་ག་རེ་གི་ཟེར་གོ་རེད་ལབ་ན་ཤེས་པ་བཅུ་པོ་འདི་གི་ནང་ཕན་ཚུན་གཅིག་གིས་གཅིག་གི་ཡུལ་དུ་འགྲོ་བ་ག་ཚོད་ཡོད་ལབ་པ་ད། ནང་ཕན་ཚུན་ལ་བ་ཤེས་པ་བཅུ་ཁོ་རང་གི་ནང་ལོགས་ནས་གཅིག་གིས་གཅིག་གི་ཡུལ་དུ་བྱེད་མཁན་ག་ཚོད་ག་ཚོད་ཡོད་རེད་ཟེར་བ་ད། འགྱུར་ཞེ་ན། ཆོས།

ད་ཆོས་ཤེས་ཀྱི་ཡུལ་ལ་རྗེས་ཤེས་ཡོད་མ་རེད། ལམ་ཤེས་པའི་ཡུལ་ལ་ཀུན་རྫོབ་ཤེས་པ་ཡོད་མ་རེད་དགུ་དགུ་རེད་ད། རྗེས་ཤེས་ནི་ཆོས་ཤེས་མ་གཏོགས་པ་དགུ་ཡིན། རྗེས་ཤེས་ཀྱི་ཡུལ་ལ་ཆོས་ཤེས་ཡོད་མ་རེད་ཆོས་ཤེས་ཀྱི་ཡུལ་ལ་རྗེས་ཤེས་ཡོད་མ་རེད་ད། ད་འདི་ལྟར་ན་ཀུན་བྱེད་ཉེ་བར་སྦྱར་བ་སྟེ། ཡ། དང་པོ་འདི་ཡིན་ད། ཆོས་ཤེས་ཀྱི་ཡུལ་ལ་ག་ཚོད། ག་རེ་མ་གཏོགས། དགུ། ཕ་རོལ་སེམས་ཤེས་ཀྱི་ཡུལ་ལ། མར་མ་མ་མ་ཕ་རོལ་སེམས་ཤེས་ལབ་མེད་དང། མ་ལབ་མེད་ལབ་མེད། ཀུན། ལམ་ཤེས་པའི་ཡུལ་ལ། ག་རེ། མ་གཏོགས། དགུ། རྗེས་ཤེས་ཀྱི་ཡུལ་ལ། དགུ་ཡོད། ཨོ་ད་དེ་རེད་ད། ལས་སོ། རྗེས་བློའི་ནི་ཆོས་ཤེས་མ་གཏོགས་པ་དགུ་ཡིན་ནོ། སྡུག་བསྔལ། སྡུག་བསྔལ་དང་ཀུན་འབྱུང་ལ་དམིགས་པའི་བློ་ཡི་སྤྱོད་ཡུལ་ནི་ཀུན་རྫོབ་ཤེས་པ་དང་ཕ་རོལ་སེམས་ཤེས་གཉིས་ཡིན་ནོ། ལབ་ན། སྡུག་བསྔལ་ཤེས་པའི་ཡུལ་ལ་སྡུག་བདེན་ཟེར་གོ་རྦ། ཀུན་འབྱུང་ཤེས་པའི་ཡུལ་ལ་ཀུན་འབྱུང་བདེན་པ་ཟེར་གོ་རྦ། ད་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་དེ་ཀུན་རྫོབ་ཤེས་པ་དང་ཕ་རོལ་སེམས་ཤེས་ཟག་བཅས་ལ་མ་གཏོགས་འགྲོ་ས་མེད་རྦ།

ཡོད་མ་རེད། ཕ་རོལ་སེམས་ཤེས་ཟག་མེད་ནི་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་མ་རེད་བ། དེ་རེད། ད་ཀུན་རྫོབ་ཤེས་པ་ད་ཀུན་རྫོབ་ཤེས་པ་ཟག་བཅས་རེད་ད། ཀུན་རྫོབ་ཤེས་པ། ཀུན་རྫོབ་ཤེས་པ། ད། ཀུན་རྫོབ་ཤེས་པ་བྱས། ཕ་རོལ་སེམས་ཤེས་བྱས། ཟད་མི་སྐྱེ་ཤེས་པ་བཞི་ཡི་ནི་བཅུ་ཡིན་ནོ། ཀུན་རྫོབ་ཤེས་པའི་ཡུལ་ལ་ཤེས་པ་བཅུ་ཀ་ཡོད།

དེ་ཡིན་ཙང་དེ་རེད་ད་དཔེ་ཆ་ལྟར་ང་ལ་བ། གཅིག་འགོག་པ་ཤེས་པའི་ནི། ཤེས་པ་བཅུ་མ། ཤེས་པ་བཅུ་མིན་ཏེ། འདུས་མ་བྱས་ཁོ་ན་ལ་དམིགས་པའི་ཕྱིར། ལབ་ན་ཁོ་འདུས་མ་བྱས་རྟོགས་པའི་བློ་ཡིན་ཙང་ཁོའི་ཡུལ་ལ་ཤེས་པ་ཅི་ཡང་ཡོད་མ་རེད་ལབ་གོ་བཅུ་ཡི་ནང་ནས་ཁེ་གཙང། ཨོ་ཡ་ད། ཤེས་པ་བཅུ་པོ་ནང་ཕན་ཚུན་ཡུལ་དུ་འགྱུར་ཚུལ་དེ་རེད་སོང་ཨ། ཡང་ཆོས་ཤེས་ཀྱི་ཡུལ་ལ་ག་ཚོད། རྗེས་ཤེས་མ་གཏོགས་དགུ། དེ་ནས་ལམ་ཤེས་པའི་ཡུལ་ལ་ག་ཚོད། མ་གཏོགས་དགུ། ཆོས་ཤེས་རྗེས་ཤེས་ཀྱི་ཡུལ་ལ་ག་ཚོད། ཆོས་ཤེས་མ་གཏོགས་དགུ། སྡུག་བསྔལ་ཤེས་པ་དང་ཀུན་འབྱུང་ཤེས་པའི་ཡུལ་ལ་ག་ཚོད། ཀུན་རྫོབ་ཤེས་པ་དང་ཕ་རོལ་སེམས་ཅན་ཟག་བཅས་དག་ཀུན་རྫོབ་ཤེས་པ་ཕ་རོལ་སེམས་ཤེས་ཟད་པ་ཤེས་པ་མི་སྐྱེ་བ་ཤེས་པའི་ཡུལ་ལ་བཅུ་ག་ཡོད་ཅེ་ན། འགོག་པ་ཤེས་པའི་ཡུལ་ལ་ཅི་ཡང་མེད་ད་ཅི་ཡང་མེད་ཟེར་བ་སྨྲ་བ་ད་འདི་རེད། འོ་ན་ད་འདི་བར་དུ་སྡེ་ཚན་གཅིག་ད་ད་ག་ལབ་ལབ་ན་ཆོས་བཅུ་བཙལ་ཡུལ་བཅུ་བཙལ་ཡོད་རེད་ཡུལ་བཅུ། འོ་ན་ད་ད་གིན་གྱི་ཤེས་པ་བཅུ་ནང་ཕན་ཚུན་ཡུལ་དུ་འགྱུར་ཚུལ་བ། ད་ག་རེ་རྫོགས་སོང་ན་ཆུ་ཡུལ་བཅུ་རྩིས་ནས་ཡུལ་བཅུ་པོ་དེ་ཡི་ཤེས་པ་བཅུ་ཡི་ཡུལ་ལ་ག་ཚོད་ཡོད་རེད་ལབ་དེ་རེད་འོ་ན་ཤེས་བྱ་གང་ཤེས་པ་དུ་ཡི་ཡུལ་དུ་འགྱུར་ཞེ་ན།

ད་ཡུལ་བཅུ་འདི་ག་འདྲས་རྩི་དགོས་རེད་ལབ་ན། ཁམས་གསུམ་པ་དང་དྲི་མ་མེད་པའི་ལམ་གྱི་ཆོས་ལ། མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་དང་ལབ་ན། འདོད་པའི་མཚུངས་ལྡན་དང་མཚུངས་ལྡན་མཚུངས་ལྡན་ལབ་ན་ཤེས་པ་ལབ་པ་རེད། འདོད་པའི་མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་གཉིས།

ཟག་མེད་ཀྱི་མཚུངས་ལྡན་ཡིན་པ་དང་མཚུངས་ལྡན་མ་ཡིན་པ། ཟག་མེད་ཀྱི་མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་བརྒྱད་ཆགས་སོང་བ། འདུས་མ་བྱས་དགེ་བ་འདུས་མ་བྱས་ལུང་མ་བསྟན། དེ་རེད་ད། ཁམས་གསུམ་པ་དྲི་མ་མེད་པའི་ལམ་གྱི་ཆོས་ལ། མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་དང་འདུས་མ་བྱས་དགེ་བ། འདུས་མ་བྱས་ལ་དགེ་བ་དང་ལུང་མ་བསྟན་གཉིས་སུ་ཕྱེ་བས་སོ། འདི་ཕྱེ་ཡོང་དུས་གང་ལ་བཅུ་རེད་སོང་བ། ད་དེ་བཅུ་རེད། འོ་ན་ཤེས་པ་དག་བཅུ་ཆགས་པས་ད་ཨ་ལེ་དང་པོ་འདོད་པའི་མཚུངས་ལྡན་མཚུངས་ལྡན་མ་ཡིན་པ་ལབ་ན་འདོད་པའི་གཟུགས་དང་གཟུགས་ཡིན་པ་ཤེས་པ་ཡིན་པ་གཅིག་དང་ཤེས་པ་མ་ཡིན་པ་གཟུགས་ཀྱི་ཤེས་པ་ཡིན་པ་དང་མ་ཡིན་པ་གཟུགས་མེད་ཀྱི་ཤེས་པ་ཡིན་པ་དང་མ་ཡིན་པ་ཟག་མེད་ཀྱི་ཤེས་པ་ཡིན་པ་དང་མ་ཡིན་པ། ད་འདུས་མ་བྱས་དགེ་བ་ལབ་ན་འགོག་བདེན། འདུས་མ་བྱས་ལུང་མ་བསྟན་ལབ་ན་གང་ཟག་གི་བདག་མེད་ཁོ་ཚོར་བྲལ་བདེ་བས་ད།

འོ་དེ་རེད་ད་འོ་དེ་རེད། འོ་ན་ཤེས་པ་གཅིག་སྐད་ཅིག་མ་ཤེས་པ་འོ་ན་ཤེས་པ་སྐད་ཅིག་མ་གཅིག་གིས་ཆོས་ཐམས་ཅད་གཅིག་ཅར་དུ་རིག་པ་ཡོད་དམ་མེད་ཅེ་ན་ལབ་པ། ཤེས་པ་སྐད་ཅིག་མ་གཅིག་གིས་ཆོས་ཐམས་ཅད་གཅིག་ཅར་དུ་རྟོགས་པ་ཡོད་རེད་ཡོད་མ་རེད་ལབ་པ། ད་དེ་ཡོད་མ་རེད་བ། འོ་ན། ཨོ། ཤེས་པ། ཤེས་པ་སྐད་ཅིག་མ་གཅིག་གིས་ཆོས་ཐམས་ཅད་ཅིག་ཅར་དུ་རིག་པ་ཡོད་དམ་མེད་ཅེ་ན་མེད་དོ། ཅིག་བྱེད། འོན་ཀྱང་ཀུན་རྫོབ་ཤེས་པས། ཀུན། འོ་ན། འོན་ཀྱང་ཀུན་རྫོབ་པའི་ཤེས་པ་གཅིག་པུས་ཆོས་ཐམས་ཅད་རིག་སྟེ། ལབ་ན། འོན་ཀྱང་ཀུན་རྫོབ་ཤེས་པ་གཅིག་གིས་ཆོས་ཐམས་ཅད་རིག་སྟེ། ཀུན་རྫོབ་ཤེས་པ་སྐད་ཅིག་མ་གཅིག་གིས་རང་དང་རང་གི་ཚོགས་པ་ན་ཡོད་པ་ལས་གཞན་པའི་ཆོས་ཐམས་ཅད་ནི་བདག་མེད་པ་ཉིད་དུ་རིག་པར་འགྱུར་ལ། སྐད་ཅིག་མ་གཉིས་པས་དེ་ཡང་རིག་པའི་ཕྱིར། ད་ཀུན་རྫོབ་ཤེས་པ་སྐད་ཅིག་མ་དང་པོ་དེ་གིས་ཁོ་རང་དང་ཁོ་རང་ལས་གཞན་པའི་ཆོས་ཐམས་ཅད་བདག་མེད་པ་ཉིད་དུ་རིག་པ་ཡོད་རེ་བ། སྐད་ཅིག་གཉིས་པ་དེ་གིས་སྐད་ཅིག་དང་པོ་དེ་ཡང་རྟོགས་ཡོད་འདུག་ག་ལ་ད་ཀུན་རྫོབ་ཤེས་པས་ཆོས་ཐམས་ཅད་རྟོགས་མཁན་ཆགས་པ་རེད་ཟེར་བ། དེ་ཁ་སང་གང་ལ་འགྲོ་ས་ཡིན་པ་ཀུན་རྫོབ་ཡུལ་ནས་ཐམས་ཅད་དུ་འགྲོ་ས་ཡིན་པ། འོ་རེད་བ་ཡོད་ལ། སྐད་ཅིག་མ་གཉིས་པས་དེ་སྐད་ཅིག་མ་གཉིས་པ། ཀུན་རྫོབ་ཤེས་པ་སྐད་ཅིག་མ་དང་པོ་དེ་གིས་ཁོ་རང་ཁོ་རང་རྟོགས་པ་མེད་དེ་ཁོས་རང་རིག་ཁས་ལེན་གི་ཡོད་མ་རེད་ཤེས་པ་རང་ཉིད་རང་ཉིད་རྟོགས་པ་མེད་བ། ཨོ། ད་སྐད་ཅིག་གཉིས་པ་དེ་གིས་སྐད་ཅིག་དང་པོ་རྟོགས་འདུག་གང་ལ་ད་ཀུན་རྫོབ་ཤེས་པ་གིས་ཆོས་ཐམས་ཅད་རྟོགས་མཁན་ཆགས་རེད་ད་དོན་དག། ཨོ། སྐད་ཅིག་མ་གཉིས་པས་དེ་ཡང་རིག་པའི་ཕྱིར། རིག་པའི་ཕྱིར། སྐྱེ་འཆི་མ་དང་པོས་རང་དང་རང་གི་ཚོགས་པ་ན་ཡོད་པ་མི་རིག་སྟེ། རང་ཉིད་རང་ལ་བྱེད་པ་འགལ་བའི་ཕྱིར། ཀུན་རྫོབ་ཤེས་པ་སྐད་ཅིག་མ་དང་པོ་དེ་གིས་ཁོ་རང་ཁོ་རང་རྟོགས་པ་མ་ཡིན་ཏེ་རང་ཉིད་རང་ཉིད་ལ་བྱེད་པ་འགལ་བ་རེད། སྐྱེས་བུ་ག་ཚོད་གཟུགས་པོ་ཡག་པོ་ཡོད་ན་ཡང་འདྲ་ཁོ་རང་ཁོ་རང་གི་ཕྲག་པ་ལ་ཞོན་ཐུབ་གི་མ་རེད། དེ་ནི་ག་རེ། ག་ལ་སོང། རལ་གྲི་ག་ཚོད་རྩེ་རྣོན་པོ་ཡིན་ན་ཡང་འདྲ་ཁོ་རང་ཁོ་རང་གི་རྩེ་ལ་རེག་ཐུབ་གི་མ་རེད་གཏུབ་ཐུབ་གི་མ་རེད། ཡིན་པ། འོ་ད་འདི་ནང་བཞིན། མར་མེ་རང་དང་གཞན་གྱི་དངོས། ག་ལ་སོང། མར་མེ་རང་དང་གཞན་གྱི་དངོས་གལ་ཏེ་སྣང་བར་བྱེད་འགྱུར་ན་མུན་པའང་རང་དང་གཞན་གྱི་དངོས་སྒྲིབ་པར་འགྱུར་བར་ཐེ་ཚོམ་མེད་ལས་སྦྱོར་བ། འོ་ད་མར་མེ་མར་མེ་ཁོ་རང་གི་གསལ་པོ་བཟོ་ཐུབ་གི་མ་རེད་དེ་ནི་མུན་པ་མུན་པ་གི་གསལ་པོ་བཟོ་སྒྲིབ་ཐུབ་གི་མ་རེད་འོ་སྒྲིབ་དགོས་བྱེད་ཀྱི་རེད་བ་ལ་བར་བ། རང་ཉིད་རང་ཉིད་ལ་བྱེད་པ་འགལ་ཞིང་རང་གི་ཚོགས་པ་ན་ཡོད་པ་ཧ་ཅང་ཉེ་བའི་ཕྱིར་རོ་ལགས་ན་རང་གི་ཚོགས་པ་ན་ཡོད་པ་དེ་ཉེ་དྲགས་ནས་ཁོས་རྟོགས་ཐུབ་གི་ཡོད་མ་རེད་དཔེར་ན། མིག་འདི་གིས་ཁོ་རང་མིག་སྤུ་རྟོགས་ཀྱི་མི་འདུག་བ་ཟེར་བར།

དང་པོ་རྣམ་གསུམ་གཞན་རྣམས་བརྒྱད་ལ། དང་པོ་རྣམ་གསུམ་གཞན་རྣམས་དགེ་ལ་ན། ཤེས་པ་བཅུ་ཡི་ནང་ནས་ཀུན་རྫོབ་ཤེས་པ་ལ་དགེ་མི་དགེ་ལུང་མ་བསྟན་གསུམ་ཀ་ཡོད་རེ་གཞན་པ་ཐམས་ཅད་དགེ་བ་རེ་ལ། དང་པོ་ས་རྣམས་ཐམས་ཅད་ན་དྲུག་ན་ཆོས་ཞེས་བྱ་བ་དགུར། རྗེས་ཞེས་བྱ་བ་དེ་བཞིན་དྲུག་གཞན་ཡིད་ཤེས་པ་བསམ་གཏན་བཞི་ལ། དང་པོ་ས་རྣམས་ཐམས་ཅད་ན་ལ་ན་ས་གང་ལ་བརྟེན་ཚུལ་གྱི་ཁྱད་པར་བཤད་ན་ཀུན་རྫོབ་ཤེས་པ་དེ་ས་ཐམས་ཅད་ལ་ཡོད་རེ། དྲུག་ན་ཆོས་ཞེས་བྱ་བ་ལ་ན་ཆོས་ཤེས་དེ། བསམ་གཏན་ས་དྲུག་ལ་བརྟེན་པ་རེད། དགུར་རྗེས་ཞེས་བྱ་བ་ལ་འདུག་གང་ལ་རྗེས་ཤེས་དེ་ཟག་མེད་ས་དགུ་ལ་བརྟེན་ཏེ་ཡོད་རེད། དེ་བཞིན་དྲུག་ལ་ན་དེ་བཞིན་དུ་སྡུག་བསྔལ་ཤེས་པ་ཀུན་འབྱུང་ཤེས་པ་འགོག་པ་ཤེས་པ་ལམ་ཤེས་པ་ཟད་པ་ཤེས་པ་མི་སྐྱེ་བ་ཤེས་པ་དྲུག་པོ་དེ་ཡང་ཟག་མེད་ས་དགུ་ལ་བརྟེན་གྱི་རེད། གཞན་ཤེས་པ་བསམ་གཏན་བཞི་ལབ་དུས་ཕ་རོལ་སེམས་ཤེས་དེ་བསམ་གཏན་བཞི་ལ་མ་གཏོགས་གཏན་ཡང་ཡོད་མ་རེད། ད་ལྟར་སོང་ཨ། དང་པོ་ས་རྣམས་ཐམས་ཅད་ན་དྲུག་ན་ཆོས་ཞེས་བྱ་བ་དགུ་ན་རྗེས་ཤེས་བྱ་བ་དེ་བཞིན་དྲུག་གཞན་ཤེས་པ་བསམ་གཏན་བཞི། ད་ཁམས་གསུམ་གང་གི་རྟེན་ཅན་རེད་ལབ་ན། དེ་ནི་འདོད་དང་གཟུགས་རྟེན་ཅན་ལབ་ན། དེ་ལབ་པའི་དེ་ཟེར་བའི་དེ་སྒྲ་དེ་ཐག་ཉེ་དེ་མ་ཐག་པ་ཡིན་ཙང་ཕ་རོལ་སེམས་ཤེས་དེའོ་ཕ་རོལ་སེམས་ཤེས་དེ་འདོད་པ་དང་གཟུགས་ཀྱི་རྟེན་ཅན་རེད། ཆོས་ཞེས་བྱ་བ་འདོད་རྟེན་ཅན་ལབ་ན་ཆོས་ཤེས་དེ་འདོད་པའི་རྟེན་ཅན་རེད། ཁམས་གསུམ་པ་ཡི་རྟེན་ཅན་གཞན་ལབ་ན་དེ་ལས་གཞན་པ་ཚང་མ་ཁམས་གསུམ་གྱི་རྟེན་ཅན་རེད། ད་འགོག་བློ་དྲན་པ་ཉེར་གཞག་པ་གཅིག་སྟེ་ལབ་དུས་སྒང་ལ། འགོག། འགོག་པ་ཤེས་པ་དེ་དྲན་པ་ཉེར་གཞག་བཞི་ཡི་ནང་ནས་ཆོས་དྲན་པ་ཉེར་གཞག་གཅིག་པོ་རེད་མ་གཏོགས་གཞན་པ་ཡོད་མ་རེད། གཅིག་སྟེ། ཕ་རོལ་སེམས་བློ་ནི་གསུམ་མོ། ལབ་ཕ་རོལ་སེམས་ཤེས་དེ། ད། ལུས་དྲན་པ་ཉེར་གཞག་ཡོད་མ་རེད་མ་གཏོགས་གཞན་པ་གསུམ་ཀ་ཡོད་པ་ཡིན་ཙང་གསུམ་རེད། ལྷག་མ་བཞི་ཡིན་ནོ་ལབ་ན་དེ་ལས་གཞན་པའི་ཤེས་པ་ཚང་མ་དྲན་པ་ཉེར་གཞག་བཞི་ཀ་རེད་ལབ་པ་ད། པ་གང་ཤེས་པ། ཤེས་པ་གང་གི་ཤེས་པ་གང་འདི་ཡིན་པ། ཤེས་པ་གང་གི་ཡུལ་དུ་ཤེས་པ་དུ་འགྱུར་ཚུལ་ལབ་དུས་སྒང་ལ། ཆོས་བློའི་སྤྱོད་ཡུལ་དགུ་ཡིན་ནོ་ལམ་རྗེས་བློ་ཡི་དགུ་ཡིན་ནོ་སྡུག་བསྔལ་རྒྱུ་བློའི་གཉིས་ཡིན་ནོ་བཞི་ཡི་བཅུ་ཡིན་གཅིག་གི་མིན་དཔེ་སྙན་པོ་ཡོད་ལ། ཆོས་བློའི་སྤྱོད་ཡུལ་དགུ་ཡིན་ནོ་ལབ་ན་ཆོས་ཤེས་ལ་དེ་རྗེས་ཤེས་མ་གཏོགས་ཤེས་པ་དགུ་ཡི་ཡུལ་རེད་ཤེས་པ་དགུ་ཡུལ་དུ་བྱེད་ཀྱི་རེད། ལམ་ཤེས་པ་འདི་གི་ཀུན་རྫོབ་ཤེས་པ་མ་གཏོགས་དགུ་ཡུལ་དུ་བྱེད་ཀྱི་རེད། རྗེས་ཤེས་འདི་གི་ཆོས་ཤེས་མ་གཏོགས་དགུ་ཡུལ་དུ་བྱེད་ཀྱི་རེད། དེ་སོང་ཨ། གོ་སོང་གོ་མ་སོང་ང་ནི་གོ་སོང་ཨ་དེ། སྡུག་བསྔལ་རྒྱུ་བློ་ལབ་ན་སྡུག་བསྔལ་ལབ་ན་སྡུག་བསྔལ་ཤེས་པ་རྒྱུ་ལབ་ན་ཀུན་འབྱུང་ཤེས་པ། སྡུག་བསྔལ་ཤེས་པ་དང་ཀུན་འབྱུང་ཤེས་པ་བློའི་ཡུལ་ལ་ཤེས་པ་གཉིས་རེད་ཀུན་རྫོབ་ཤེས་པ་དང་ཕ་རོལ་སེམས་ཤེས་ཟག་བཅས་རེད། བཞི་ཡི་བཅུ་ཡིན་ལབ་དུས་སྒང་ན་ད་ཕ་རོལ་སེམས་ཤེས་ཀུན་རྫོབ་ཤེས་པ་ཟད་པ་ཤེས་པ་མི་སྐྱེ་བ་ཤེས་པ་བཞི་པོ་དེ་གི་ཤེས་པ་བཅུ་ག་ཡུལ་དུ་བྱེད་གི་རེད། གཅིག་གི་མིན་ལབ་ན་འགོག་པ་ཤེས་པའི་ཡུལ་ལ་ཤེས་པ་ཅི་ཡང་ཡོད་མ་རེད། ད་ཆོས་བཅུ་དག་ནི་སྦྱར་བར་བྱ་ལབ་པ་ཆོས་བཅུ་དག་ནི་སྦྱར་བར་བྱ་ལབ་ན་ད་གིན་ཤེས་པ་གང་ཤེས་པ་གང་ཤེས་པ་དུ་ཡི་ཡུལ་དུ་འགྱུར་ཚུལ་ཤེས་པ་དེ་གི་ཆོས་བཅུ་ཡང་སྦྱར་ཤོག་ལབ་དུས་ཆོས་བཅུ་དེ་ལ། འདོད་པའི་མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་གཉིས་གཟུགས་ཀྱི་མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་གཉིས་གཟུགས་མེད་ཀྱི་མཚུངས་ལྡན་དང་མཚུངས་ལྡན་མ་གཉིས། མ་ཡིན་པ་གཉིས། ཟག་མེད་ཀྱི་ཟག་མེད་ཀྱི་མཚུངས་ལྡན་དང་མཚུངས་ལྡན་མ་ཡིན་པ་གཉིས་འདུས་མ་བྱས་དགེ་བ་དང་ལུང་མ་བསྟན། ཏེ། ལས་སུ་འོ་ད་སྦྱར་དགོས་རེད་ལ། ཆོས་བཅུ་དག་ནི་སྦྱར་བར་བྱ་ལབ་མ་གཏོགས་སྦྱར་སྟངས་རྩ་བའི་ནང་མི་འདུག་པ། རྩ་བ་ནས་ཡོད་མ་རེད་ད་རྒྱ་དབང་འཛུལ་མ་རེད་མ་རེད་མ་རེད་ད་དེ་དེའི་ནང་ལ་ཁྱིམ་མཚོའི་ནང་ལ་སྡོམ་ཡོད་རེད་སྡོམ་གི་ཐོག་ནས་ཡོད་རེད་ངའི་སྡོམ་དེ་ནང་ལ་ཡོད་རེད་བ་ད་ངའི་སྡོམ་དེ་ད་གི་ཡང་ཕ་གི་ཕ་གི་ཕ་གི་ལ་ཁྱོན་ནས་མི་འདུག་དེ་རག་གི་མི་འདུག་ཨ་རེ་ད་ངའི་སྡོམ་དེ་གཅིག་བཏགས་པ་དེ་ཨ།